དེ་ནས་གལ་ཏེ་ཡོད Time ཀ་ཐོབ་པ་ཡོད་ན་དེ་ཚང་མ་ཡང་གཅིག་པ IGNOU Center ཟེར་ནང་གཅིག་ཟ་ན Exam Center ཚང་མ་ཁོ་རང་རང་བཞིན་ལ་ང་དང་ཐོབ་བྱ་བྱེད་ཟེར་ནོག་ལེ་དེ་ཕེ་ཙམ་ཐུབ་རྒྱོག་སྤ་རི་ཐོབ་པ་ཡོད་ན་ཚང་མས་ཕི་ཨ་མ་རྒྱ་ལ་སྐད་ཅེས་ནོག་ལེ།
དེ་ནས་ངས་དེ་ན་བཞུན་བསམ་ར་ཁ་ལ་ལེ། དེ་ནས་དག་ས་དེ་ནས་ང་དང District ལ་དེ་ནས Post ཚང་མ་དེ་ནས་ང་དང་ལ་དྭགས་སི་ནང་བཀོད་ཁེ་ན་དག་ས Distribute མ་ཆགས་ནོག་ཡིན་ནང་དེ་ནས་ཟངས་སྐར་ལ་དེ་ནས་ང་དང། ཡོངས་ཁྱེད་ཅག་ནས་བཏུས་ཟིན་ན་དེ་ནས་མགྱོགས་ས་རེ་ས་ལ་ན་དེ་ནས་ཟངས་སྐར་པ་ཚང་མ་དེ་ནས་ང་དང District Post པོ་ཟངས་སྐར་པ་ཐོབ་ཅེས་ཟིན་ནོ་དེ་མ་ནས་ང་དང་ཚང་མ་ཐུག་གི་ཟིན་ནོ Kargil District ཡི་ནང་བཀའ་ཁྱེར་ན་ཙམ་གྱིས་ང་དང་མཉམ་པོ་དེ་ནས Injustice ཆ་འགྲོ Post ཡི་ནང་བཀའ་ཁྱེར་ན་རེས་པ་གཉིས་པ་ཙམ་གྱིས Post བིན་ཨ་ན་གལ་ཏེ་ཟངས་སྐར་ལ District ཐོབ་པ་ན་ཟངས་སྐར་པ་བཞི་པོ་ཞིག་ཐོབ་པས་ན Post བཞི་ཐོབ་པས་ན་ཟངས་སྐར་པ་གང་བྱས་ཟིན་ནོ།

LAHDC ནང Councillor ཚང་མ་ང་ཡི་ཐུགས་རྗེ་ཆེ་ཞུ་བྱེད་ཟིན་ཉམས་སྤོ་དག་ས་ང་ད་གཟེད་བེ་ཡིན་འགྲོ་ཡུལ་འདི་འགྲོ་དེ་ཚང་མ་ང་ཞིག་བཀའ་དྲིན་ཆ་བྱེད་ཟིན་ནོ་ཧ་ལས་ལས་ག་ལ་ཏེས་ཡོད་ཁྱེད་ན་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་བཞི་ན་ད་ན་དེ་ནི་དེ་ཚུད་པ་ང་ད District Post ན་བིང་བྱེད་ཟིན་མ་ནོ་ཡང་བིང་ཚར་བྱེད་ཟིན་ནོ་ང་ལ་དེ་ནི་ལོ་མང་མང་པོ་ཡང་ང་ད་འགོར་ཞིག་ཆ་བྱེད་ཟིན་ནོ་དེ་བས་བེ་དེ་ནི་ངའི Youth གྱིན་བྱེད་བེ་བྱ་སྟེ Unemployment Youth གྱིན་བྱེད་བེ་བྱ་སྟེ་ང་ད་ཟངས་སྐར་རི་སློབ་ཕྲུག་གུ་ནས་བེ།